དགུ་སོ་ཡེ་ཤེས་དབང་ལ་ཨོ་སྐོལ་གསུང་ཡན་ལག་དགུ་སྟེ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་རང་བཞིན་ཅན་ཡིན་པ་ནི་ཞལ་དགུ་པོ་དེ་ང་རང་ཚོ་ཞལ་རང་དུ་བྱས་ནས་རྩ་ཞལ་རྩ་ཞལ་ཟེར་ཡོད་རེད་དེ་ནས་ངོ་བོ་རབ་ཀོ། ངོ་བོ་རབ་ཀོ་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་རང་བཞིན་ཅན་རེད་ཞལ་གསུང་རབ་ཡན་ལག་བཅུའི་རང་བཞིན་ཡན་ལག་དགུའི་རང་བཞིན་ཅན་ཡིན་ཤག་སྙམ་སྟེ་ཁོ་ལ་ཕ་རྒན་མཚོན་དོན་འགྲོ་བོ་འདི་འདི་རེད་ཞག་འདི་རེད་ཞག་འདི་ངོ་བོ་རེད་ཞག་ངོ་བོ་འདི་རེད་ཞག་ཅེས་བསམ་ཡས་དེ་རྭ་གཉིས་ཏེ་བདེན་པ་གཉིས་ཕྱག་སོ་བཞི་དང་སུམ་ཅུ་སོ་བཞི་ལས་སྐུ་གསུང་ཐུགས་བཅས་སུམ་ཅུ་སོ་བདུན་ཏེ། སངས་རྒྱས་སོ། རྡོ་རྗེ་འཇིགས་བྱེད་ཁོ་རང་གི་ཐུགས་རྒྱུད་ལ་ཡོད་མཁན་གྱི་བྱང་ཆུབ་སེམས་སོ། སོ་སོ་བར་ལ། སངས་རྒྱས་པ་གི་ཐུགས་རྒྱུད་ལ་ཡོད་མཁན་བྱང་ཆུབ་སེམས་ཨོ་ཧོ་རེད་ཤག་ཟ་མ་ཟ་མ་བདག་ཉིད་ལས། ཞེས་ཀུན་ལ་གང་ཉིད་འདི་མ་ཆགས་སུ་ཡི་ཀུན་ཏུ་སོ་ནི་བྱང་ཕྱོགས་སོ་བདུན། ཞབས་བཅུ་དྲུག་ནི་སྟོང་ཉིད་བཅུ་དྲུག། ར་བ། མཚན་མ་གྱེན་དུ་འགྲེང་བ་ནི་བདེ་བ་ཆེན་པོ་རྒྱས་པ། མི་ལ་སོགས་ནི་དབང་ཕྱུག་བརྒྱད། བྱ་རྒོད་ལ་སོགས་པ་ནི་བཅུ་གཅིག་པོ་ནི་འཁྲུལ་པའི་མ། སྐྲ་གྱེན་དུ་བརྫེས་པ་ནི་མྱ་ངན་ལས་འདས་པའི་གོ་འཕང་བསྟན་པའོ། དེ་ལྟར་རྡོ་རྗེ་འཇིགས་བྱེད་ཀྱི། ཨོ། སོ་སོ་རྡོ་རྗེ་འཇིགས་བྱེད་ལ་སྐྱེས་པ་ཁོ་ལ་འདི་དང་འདི་འདུག་འདི་དང་འདི་ཡིན་རྒྱུ་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་རྒྱུད་ཀྱི་ལམ་འདི་དང་འདི་འདྲ་ཞིག་རེད་ཤག་འདི་འདྲ་ཞིག་རེད་ཤག་ཟ་མ། འབྱིན་རྒྱུ་ལམ་དེ་ཡིན་པ་ལ་རྣམ་པ་ལ་ཤེས་ཡོང་དེ་ལྷ་ལ་ཤར་བྱའོ་བསམ་པའི་སྒོ་ཟུར་པར་ང་རང་ཚོ་མ་སོང་ན་ད་ངོ་རབ་ཐག་རིང་བཏང་དགོས་པ་རེད་ཨོ་དུག་ཅེས་བྱས་ན། ཅི་ཞིག་རྣམ་པ་ཤེས་ཡོང་དེ་ལྟར་མཚོན་པ་གོ་བར་བྱེད་པའོ་ཟོ་ད་འམ་གཞི་ནས་ད་སྒོམ་ངོ་མ་རྒྱག་ཡོད་ན་ད་དེར་དེའི་འདམ་དེ་ནས་དེ་ནས་གཞི་ནས་ཁ་ཁ་གཏད་ནས་སྒོམ་རྒྱག་དགོས་བ་ཡིན་ན་སྒོམ་ངོ་མ་རྒྱག་ཅེས་ཕན་ཏེ་ད་དཔེ་ཆ་ཚང་ཁོ་ར་བློས་བཏང་ནས་ཕྱིན་ཆད་སོ་སོ་རི་ལ་ཕྱིན་ཆད་རྡོ་རྗེ་འཇིགས་བྱེད་སྒོམ་ཅེས་ད་སྔོ་ནན་དྲང་ནས་པའི་སློབ་སྦྱོང་གྲ་མ་ཇི་ནས་བྱས་ན་ད་དེའི་འདམ་དེ་ནས་ད་ང་ཚོ་གར་ཚད་དེའི་འདམ་དེ་ལམ་སང་ད་གྲངས་ཀ་རྒྱག་ཡ་ཡི་དོན་དག་ཚོད་མང་འགྲོ་དགོས་བ་ར་བ་དེ་ཡོག་མ་ར་བ།